ལོ་འདི་གི་ལོ་གསར་ཚེས་པ་གཅིག་གི་ཉིན་ནས་འགོ་བཙུགས་ཏེ་ཟླ་བ་འདི་ཡི་བོད་མིའི་རང་དབང་སྒེར་ལངས་སམ་གསུམ་བཅུའི་དུས་དྲན་བར་ཁྱོན་ཉིན་གྲངས་ཉི་ཤུ་རྩ་བདུན་ཙམ་གྱི་རིང་ལ་བོད་དོན་ལས་འགུལ་བ་བསྟན་འཛིན་བརྩོན་འགྲུས་ལགས་ཀྱིས་བོད་དོན་གོམ་བགྲོད་ཀྱི་ལས་འགུལ་ཅིག་སྤེལ་ཡོད་རེད་ད་རྒྱང་ཐག་ཀི་ལོ་མི་ཊར་ལྔ་བརྒྱ་ཙམ་གྱི་གོམ་བགྲོད་ལས་འགུལ་དེ་བཞུགས་སྒར་རྡ་རམ་ས་ལ་ནས་རྒྱ་གར་རྒྱལ་ས་ལྡི་ལི་བར་སྤེལ་ཡོད་པ་དང་ད་རྒྱ་གར་ནང་གི་ཚགས་ཤོག་མང་པོས་བརྩོན་འགྲུས་ལགས་ཀྱི་གོམ་བགྲོད་ལས་འགུལ་འདིའི་སྐོར་ལ་གནས་ཚུལ་བཀོད་སྤེལ་བྱས་ཡོད་པ་མ་ཟད། འཛམ་གླིང་ས་གནས་མང་པོའི་ནང་ལ་བོད་མི་ཚོ་གིས་གདུང་སེམས་མཉམ་སྐྱེད་ཀྱི་ལས་འགུལ་འདི་འདྲ་ཡང་མང་པོ་ཅིག་སྤེལ་སོང། ད་ད་རིང་གི་ལས་རིམ་འདིའི་ནང་ལ་གོམ་བགྲོད་ལས་འགུལ་འདི་གི་ཤུགས་རྐྱེན་དང་གྲུབ་འབྲས་སོགས་ཀྱི་ཐད་ལ་བཀའ་མོལ་ཞུ་གི་བཀའ་འདྲི་ཞུ་ཡུལ་དེ་བསྟན་འཛིན་བརྩོན་འགྲུས་ལགས་རང་ཡིན། ད་བརྩོན་འགྲུས་ལགས་ལ་གནས་འདྲི་མ་ཞུ་བའི་གོང་དེ་ལ་ཁེ་ན་ཌ་ལ་གནས་འཁོད་བོད་གནས་ཉམས་ཞིབ་པ་ཀུན་བཟང་བསྟན་འཛིན་ལགས་ཀྱིས་བརྩོན་འགྲུས་ལགས་ཀྱི་ལས་འགུལ་འདི་ལ་གདེང་འཇོག་དང་དགོངས་ཚུལ་གསུངས་པའི་སྒྲ་ཅིག་ཡོད་དེ་ཅིག་གསན་ན། བསྟན་འཛིན་བརྩོན་འགྲུས་ལགས་ད་རེས་ལས་འགུལ་སྤེལ་བ་དེ་ང་བོད་མི་ཞིག་ཡིན་པའི་ཆ་ནས་ནི་ཞེ་དྲག་གི་དགའ་པོ་བྱུང་ཨ་ནི་ཁོ་རང་གི་དེ་འདྲ་གི་ལས་འགུལ་གྲུབ་འབྲས་ཡག་པོ་བྱུང་བ་དེ་དངོས་གནས་སྤོབས་པ་ཡོད་བྱས་ཙང་བསྟན་འཛིན་བརྩོན་འགྲུས་ལགས་ཐུགས་རྗེ་ཆེ་ཞུ་ཡས་ཡིན་ཨ་ནི་ད་གལ་ཆེ་ཤོས་དེ་ག་རེ་རེད་ཅེ་ན་ང་ཚོའི་བོད་པའི་ནང་ལོགས་ལ་བསྟན་འཛིན་བརྩོན་འགྲུས་ལགས་མི་ཡོངས་གྲགས་ཅིག་རེད་ཡིན་ན་ཡང་ད་རེས་ཁོ་རང་གི་སྤྱི་ཟླ་གསུམ་པའི་ཏ་རིག་བཅུ་གཉིས་ནས།

དེ་ནས་གཉིས་པ་དེ་བསྟན་འཛིན་བརྩོན་འགྲུས་ལགས་ཁོང་གིས་ཁོ་རང་གིས་ད་གཅིག་གི་མ་བསྐུལ་དྭངས་བླངས་ཐོག་ནས་དཀའ་ངལ་བསྐྱོན། ལྷག་པར་དུ་བློས་བཏང་ཆེན་པོ་བྱས་ནས་ས་ཕྱོགས་བྱས་པ་ལ་བརྟེན་ནས་ས་ཕྱོགས་ག་ས་ག་ནས་བོད་མི་ཚོས་མཉམ་ཞུགས་གནང་བ་རེད། ཁོང་མཉམ་པོ་ལ་ཡང་གོམ་བགྲོད་ལ་འཛུལ་ཞུགས་གནང་བ་རེད་ས་ཡིག་བསྡུ་རུབ་བྱས་པ་རེད་ཚགས་པར་བརྒྱུད་ལམ་ཁག་ནང་ཞེ་དྲག་གི་དྲིལ་བསྒྲགས་ཡག་པོ་བྱུང་བར་བརྟེན་བྱུང་བ་རེད་འདི་གིས་ག་རེ་བསྟན་གྱི་ཡོད་རེད་ཟེར་ཙ་ན་ང་ཚོའི་བོད་པའི་ནང་ལོགས་ནས་ང་ཚོའི་འཐབ་རྩོད་ཀྱི་ལས་འགུལ་སྣེ་ཁྲིད་མཁན་བྱུང་བ་ཡིན་ན། ས་གནས་ས་ཐོག་ནང་དངོས་གནས་བློས་བཏང་བྱས་ནས་གཅིག་གི་ས་ཐོག་ལ་ཡང་ལས་འགུལ་སྤེལ་མཁན་བྱུང་བ་ཡིན་ན་ང་ཚོ་བོད་མི་ཚོ་ཨ་ནི་དེའི་ནང་ལོགས་ལ་མཉམ་ཞུགས་བྱེད་ཀྱི་གྲ་སྒྲིག་དང་བླངས་ཡོད་པ་དང་ཨ་ནི་འཛམ་གླིང་རྒྱལ་སྤྱིའི་ནང་ལོགས་ལ་ཡང་བོད་དོན་ཐོག་ལ་རྒྱབ་སྐྱོར་ཡོད་པ་དེ་གྲ་སྒྲིག་ཡོད་པ་དེ་གསལ་པོ་རེད་བསམ་གྱི་འདུག་དེ་ནས་གསུམ་པ་དེ་ད་བསྟན་འཛིན་བརྩོན་འགྲུས་ལགས་ཁོ་རང་ཨ་ནི་གཅིག་གི།

When others fled བྱེད་དུས་ཙ་ན་བསྟན་འཛིན་བརྩོན་འགྲུས་ལགས་ཁོ་རང་དངོས་གནས་ཀྱི་ད་གཅིག་གི་བོད་ཀྱི་དམག་ས་དེ་ལ་ཡང་མཐའ་མ་བར་དུ་བོད་ཀྱི་དར་ཆ་ཁྱེར་ནས་བསྡད་པ་དེ་ང་ཚོའི་བོད་པའི་ལོ་རྒྱུས་ནང་ལ་ལྷག་གི་རེད་བསམ་གི་འདུག།
བརྩོན་འགྲུས་ལགས་ད་དེ་ནས་ད་ཉིན་གྲངས་ཉི་ཤུ་རྩ་བདུན་ཙམ་གྱི་གོམ་བགྲོད་ལས་འགུལ་འདི་ལ་ཕྱོགས་སྡོམ་ཅིག་གནང་བ་ཡིན་ན་བརྩོན་འགྲུས་ལགས་ཀྱིས་ལས་འགུལ་འདི་ལ་སྡོམ་ག་འདྲ་ཞིག་སྐྱོན་གྱི་ཡིན་པས་ཁྱོན་ཡོངས་ཀྱི་ལས་འགུལ་དེ་ག་འདྲའི་འདྲ་བོ་ཅིག་བྱུང་སོང་དགོངས་ཀྱི་འདུག།
ངས་དེ་ལ་དབྱེ་བ་གཉིས་བྱེད་ཀྱི་ཡོད་ལས་འགུལ་དང་གོམ་བགྲོད་དེ་གོམ་བགྲོད་དེ་རྡ་རམ་ས་ལ་ནས་ལྡི་ལི་བར་དུ་རེད་ནི་དེ། རྒྱང་ཐག་འདི་དང་ཨ་ནི་དུས་ཚོད་ངེས་ཅན་ཅིག་རེད་འདི་ཚར་འགྲོ་གི་རེད་པ། འདི་འདི་ད་ལྟ་དེ་རིང་མཇུག་འགྲིལ་ཚར་རེད་ད་ཡིན་པས་ནི་ལས་འགུལ་གཙོ་བོ་འདི་གོམ་བགྲོད་དེ་མ་རེད་ལས་འགུལ་གཙོ་བོ་འདི་རྒྱ་ནག་གཅིག་ལ་འཛིན་པའི་སྲིད་བྱུས་ཟེར་མཁན་འདི་འགྱུར་བ་གཏོང་ཡས་འདི་རེད་འདི་དམིགས་ཡུལ་ཆེན་པོ་རེད་དམིགས་ཡུལ་ཆེན་པོ་ནང་བཞིན་འདི་ལ་དཔག་པའི་ད་ཤུགས་འདི་ནང་བཞིན་རྒྱག་དགོས་ཀྱི་ཡོད་རེད་དུས་ཚོད་འདི་ནང་བཞིན་འགོར་སྲིད་ཀྱི་རེད། དེ་ཡིན་པ་སོང་ཙང། རྒྱ་ནག་གཅིག་ལ་འཛིན་པའི་སྲིད་ཇུས་ཟེར་མཁན་འགྱུར་བ་བཏང་ཡ་འདི་གི་ལས་འགུལ་འདི་མུ་མཐུད་བྱེད་འགྲོ་དགོས་ཀྱི་རེད། ཨ་ནི་ང་ཡི་བསམ་པ་ལ་ཡ་ད་ལྟ་གོམ་བགྲོད་བྱེད་པའི་རྐྱེན་གྱིས། འདིའི་གི་བསམ་ཚུལ་དག་མ་སོང་ན་མི་མང་ནང་ལོར་ཡ་འདོན་སྤེལ་བྱེད་ཐུབ་ཡ། འདི་ལ་ཡ་དབྱིངས་ཅིག་སླེབས་ཐུབ་ཡ། ཨ་ནི་མཚན་རྟགས་བསྡུ་རུབ་བྱེད་པའི་རྐྱེན་གྱིས། རྒྱ་གར་དང་བོད་པའི་སྤྱི་ཚོགས་ནང་ལོར་ཡ་གནས་ཚུལ་དང་གཅིག་གནས་ཚུལ་ར་སྤྲོད་ཡ་དང་ནི་གནས་ཚུལ་མགོ་འཚོས་ཡ། འདི་འདྲ་ཞིག་ཕན་ཐོགས་ཡོད་རེད་བསམ་གི་འདུག་ཡིན་པ་ཡིན་ནས་ད་ལས་འགུལ་རང་ལ་ཡ་ཕན་ཐོགས་ཡ་ཆེད་དུ་འདི་ལས་རྙོག་འཛིང་བཅས་ལས་ཀ་ལྷག་པ་བྱེད་དགོས་ཡ་ཡོད་རེད་རྒྱ་གར་ནང་ལོ་བྱེད་དགོས་ཡ་ཡོད་རེད་འདི་མ་ཡིན་པའི་ཨ་ནི་ཡོ་རོབ་དང་ཨ་རི་ནང་ལོ་ལས་བྱེད་པའི་ལས་འགུལ་འདི་བྱས་ཡ་ཡོད་རེད་གང་བྱས་རྒྱ་ནག་གཅིག་ལ་འཛིན་པའི་སྲིད་ཇུས་ཟེར་མཁན་འདི་རྒྱལ་སྤྱིའི་ནང་ལོ་ལ་ཡ་ལས་འགུལ་ཤུགས་ཆེན་པོ་ཅིག་བྱུང་བྱས

ཟླ་བ་གཅིག་གི་ལས་འགུལ་བྱེད་པའི་སྐབས་ལ་བོད་པའི་སྤྱི་ཚོགས་ནང་ལ་ཡིན་ནས་རེད་ཡང་རྒྱ་གར་སྤྱི་ཚོགས་ནང་ལ་ཡིན་ནས་རེད་དབྱིན་ཇི་ཧིན་དི་སྐད་སྣ་མི་འདྲ་མང་པོའི་ནང་ལ་གནས་ཚུལ་འདིའི་འགྲེལ་བཤད་ཞུ་རྒྱུ་བྱུང། ད་རྒྱ་ནག་གཅིག་ལ་འཛིན་པའི་སྲིད་བྱུས་ལབ་པའི་སྐབས་ལ་ཡང་གོ་སྟངས་ག་རེ་གོ་དགོས་གོ་དགོས་ཡོད་རེད་ཟེར་ན། རྒྱ་ནག་གི་ད་ལྟ་རྒྱ་ནག་གི་བཙན་འཛུལ་བྱས་པའི་རྒྱལ་ཁབ་བོད་རེད་ཤར་ཏུར་ཀི་སྟན་རེད་སོག་པོ་ནང་སོག་རེད་མན་ཇུ་རེད། འདིའི་སྒང་ལ་ཡང་ཧོང་ཀོང་དང་ཐེ་ཧོང་ཀོང་སྒང་ལ་མནར་གཅོད་བྱེད་པ་དང་ནི་ཐེ་ཝན། ཁོ་རང་ཚོའི་ཆ་ཤས་ཡིན་ལབ་དེ་ཡང། འདི་རྒྱ་ནག་གིས་ཨུ་ཚུགས་བརྒྱབ་ནས་འདི་རྒྱ་ནག་སྒང་ཚང་ད་ལྟ་ག་རེ་ཡོད་པ་འདི་སྒང་ཚང་རྒྱ་ནག་གི་ཡིན་པ་མ་ཚད་ལོ་རྒྱུས་ནས་ཨ་ནི་རྒྱ་ནག་གི་ཡིན་ཟེར་བྱས་འདི་རྒྱ་ནག་གིས་ཨུ་ཚུགས་ཅིག་རྒྱབ་ཀྱི་ཡོད་རེད་ཨ་ནི་རྒྱབ་པ་འདི་ལ། རྒྱལ་སྤྱིའི་ནང་ལོགས་ནས་རྒྱལ་ཁབ་མང་པོ་གཅིག་གིས་རྒྱ་ནག་མཉམ་དུ་ཚོང་འབྲེལ་བྱེད་ཆེད་དུ་ཨ་ནི་རྒྱ་ནག་གཅིག་ཟེར་བྱས་རྒྱ་ནག་རང་གིས་འགྲེལ་བཤད་བརྒྱབ་ཨུ་ཚུགས་བརྒྱབ་ནས་འགྲེལ་བཤད་བརྒྱབ་པ་འདི་ལ་རྒྱ་ནག་གཅིག་ཟེར་བྱས་ཁས་ལེན་སྲོལ་འདི་འདྲའི་ཅིག་ཆགས་བསྡད་ཡོད་རེད། དེ་ཡང། རྒྱལ་ཁབ་འགའ་ཤས་ཅིག་གིས་དཔེ་བྱས་ན་ཨ་རི་ཡིན་པ་ཡིན་ན་ཉེ་ཆར་ཨ་རིའི་གྲོས་ཚོགས་འོག་མའི་ནང་ལོགས་ལ་ཡང་ཨ་ནི་གྲོས་ཚོགས་འོག་མའི་ཚོགས་མི་ཨ་ནི Thomas Tiffany ཞུ་མཁན་གཅིག་དང Scott Perry ཞུ་མཁན་གཉིས་ཀྱིས་གྲོས་ཚོགས་འོག་མའི་ནང་ལ་ཡང

རྒྱ་ནག་གཅིག་ལ་འཛིན་པའི་སྲིད་བྱུས་ནང་ལོགས་ལ་བོད་ཚུད་ཀྱི་མི་འདུག་ཤར་ཏུར་ཀི་སཱན་སོག་པོ་ནང་སོག་འདི་འདྲ་བཅས་ཚུད་ཀྱི་མི་འདུག་ཨ་ནི་དེའི་སྒང་ལ་ཡང་ད་དུང་ཨ་རི་གིས་སྔོན་མ་ལོའི་ཨ་ནི་བོད་དོན་རྒྱབ་སྐྱོར་གྱི་གྲོས་ཆོད་བཞག་པའི་དེའི་ནང་ལ་བོད་འདི་བཙན་འཛུལ་བྱས་པའི་རྒྱལ་ཁབ་ཅིག་ལ་ངོས་འཛིན་བྱས་ཡོད་རེད་དེ་ཡིན་པ་སོང་ཙང་རྒྱལ་ཁབ་མང་པོ་ཅིག་གིས་ཡང་རྒྱ་ནག་གཅིག་ལ་འཛིན་པའི་སྲིད་བྱུས་ད་ག་རང་ཁས་ལེན་གྱི་ཡོད་མ་རེད་དཔེ་ཆ་བཞག་ན Czech Republic ཡིན་ན་རྒྱ་ནག་གཅིག་ལ་འཛིན་པའི་སྲིད་བྱུས་དེ་ཁས་ལེན་གྱི་བ་མ་རེད། བྱས་ཙང་འདི་འདྲ་བྱས་ནས་རྙོག་གླེང་རྒྱ་ཆེན་པོ་རེད་བྱས་ཙང་ང་ཚོ། ཅིག་ང་ཚོ་འདི་དུས་རྒྱུན་ཨ་ནི་བོད་རང་བཙན་ཡིན་ལབ་ཡ་ཅིག་དང། ཡང་དབུ་མའི་ལམ་གྱི་བརྒྱུད་ནས་ལོ་རྒྱུས་ནང་ལོགས་ལ་བོད་རང་བཙན་ཡིན་པ་དེ་ཡིན་གཅིག་མིན་གཅིག་ཁུངས་སྐྱེལ་བྱེད་དགོས་ཀྱི་རེད་ཤིག་ཅེས་གསུང་ཡ་འདི་དང། ཡང་བོད་རང་བཙན་རྩོད་མཁན་འདི་ཚོ་ཡིས་སྔོན་མ་རང་བཙན་རེད་མ་འོངས་པ་ལའང་རང་བཙན་རེད་ཅེས་ཅེས་ལབ་དགོས་ཀྱི་ཡིན་ནའང་གང་ཅི། ལོ་རྒྱུས་ནང་ལོགས་ལ་བོད་འདི་རང་བཙན་ལྡན་པའི་རྒྱལ་ཁབ་ཅིག་དང། རྒྱལ་ཁབ་གཞན་པ་དེ་ཚོ་ཡིན་ནའང

བོད་དོན་ལ་ཅིག་གི་ཐད་ཀར་ཕན་ཐོགས་དགེ་མཚན་ག་རེ་ཡོང་གི་རེད། རེད་ད་ད་ལྟ་རྒྱ་ནག་གིས་ཨུ་ཚུགས་བརྒྱབ་བྱས། ད་ལྟའི་རྒྱ་ནག་མངའ་ཁོངས་ལ་ཡོད་པའི་ས་ཆ་ཆ་ཚང་རྒྱ་ནག་གི་ཡིན་ཟེར་བྱས་ལབ་པ་མ་ཚད་ལོ་རྒྱུས་ནང་ལོགས་ནས་ཨ་ནི་སྔོན་མ་ནས་ལོ་བརྒྱ་ཕྲག་མང་པོ་སྟོང་ཕྲག་མང་པོའི་སྔོན་ནས་ཨ་ནི་ད་ལྟ་ས་ཆ་ཡོད་པ་ཆ་ཚང་ཁོ་རང་ཚོའི་ཡིན་ཟེར་བྱས་ལོ་རྒྱུས་འཁྱོག་བཤད་འགྲེལ་བརྗོད་གསར་བ་ཅིག་རྒྱབ་ཀྱི་ཡོད་རེད་བྱས་ཙང་འདི་ལ་ཁས་མ་ལེན་པ་བཟོ་ཡ་འདི་ང་ཚང་མའི་ལས་འགན་རེད་བསམ་གྱི་འདུག་ད་ལྟ་ང་ཚོས་སྔོན་གྱི་ཆབ་སྲིད་གནས་སྟངས་བལྟས་ན་རྒྱ་ནག་གིས་བོད་བཙན་འཛུལ་བྱས་ཡ་དེ་ཕྱི་ལོ་བཞི་བཅུ་ཞེ་དགུ་དང་ལྔ་བཅུ་དང་རེད་ལྔ་བཅུ་ང་གཅིག་ལ་གྲོས་མཐུན་དོན་ཚན་བཅུ་བདུན་བཞག་པ་ཨ་ནི་འདི་ཡང་རྒྱ་ནག་གི་བཙན་འོག་ནས། བཞག་པའི་གི་གནས་ཚུལ་འདི་རྐྱེན་པས་ཨ་ནི་རྒྱ་ནག་གིས་ད་ལྟ་རྒྱལ་སྤྱིའི་ནང་ལོགས་ལ་ཡང་འདི་འདྲ་བྱས་ནི་ཨ་ནི། བོད་དེ་རྒྱ་ནག་ཆ་ཤས་ཆགས་རེད་ཟེར་ཅེས་འགྲེལ་བརྗོད་གཞན་པ་ཅིག་ཡོད་རེད་དེ་འདི་ལས་གཏིང་ཟབ་པ་ཅིག་ལ་སྔོན་མ་སྔོན་མ་ལོ་རྒྱུས་རིང་ཨ་ནི་བོད་དེ་རྒྱ་མིའི་ཆ་ཤས་རེད་ཅེས་ཡིན་ཅེས་ལབ་ཀྱི་ཡོད་རེད་བྱས་ཙང་དེ་རྫུན་ཕྲེང། ཁུངས་ལྡན་མ་ཡིན་པ། ལོ་རྒྱུས་ཆ་ཚང་འཁྱོག་བཤད་བྱེད་ཀྱི་ཡོད་པ་འདི་ཁུངས་སྐྱེལ་ཏེ།

ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལ་ཤུགས་རྐྱེན་འདྲ་བོ་ཅིག་ག་འདྲ་བྱུང་སོང་བྱུང་ཐུབ་སོང་དགོངས་ཀྱི་འདུག་གས་ཨ་ནི་ལས་འགུལ་གཅིག་གིས་ད་གྲུབ་འབྲས་ཆེ་ཤོས་འདྲ་བོ་ཅིག་ག་རེ་བྱུང་སོང་དགོངས་ཀྱི་འདུག་བས། རེད་དེ་ལས་འགུལ་འདི་བར་སྐབས་གཅིག་ལ་ཡ་རྩ་འཛུགས་སུ་བཅོས་འགྲོ་བསྡད་པའི་སྐབས་ལ་ཨ་བོད་གཞོན་ལྷན་ཚོགས་དང་བུད་མེད་ལྷན་ཚོགས་འདི་ནང་བཞིན་རྒྱལ་ཡོངས་མང་གཙོ་ཚོགས་པ་ཨ་ནི་བོད་རང་བཙན་སློབ་ཕྲུག་ཚོགས་པ་འདི་ཚོ་ཚང་མས་ལས་འགུལ་འདི་རྒྱབ་སྐྱོར་བྱས་ནི། རྡ་རམ་ས་ལ་ལ་ཡང་ལས་འགུལ་སྤེལ་བཞག་འདི་ནང་བཞིན་རྒྱ་གར་རྒྱལ་ཡོངས་ལ་ལས་འགུལ་སྤེལ་བཞག་གདུང་སེམས་མཉམ་སྐྱེད་ཀྱི་ལས་འགུལ་འདི་འདྲའི་ཕྱིའི་རྒྱལ་ཁབ་ཁག་མང་པོ་ཅིག་ལ་སྤེལ་བ་བརྙན་པར་མཐོང་སོང་པར་མཐོང་སོང། ངས་འདི་པར་འདྲ་ཅིག་ལ་ཡང་ཅིག་ག་རེ་མཐོང་ཟེར་ན་རྡ་རམ་ས་ལ་ལ་ཡང་ཨ་ནི་བོད་པའི་གཞོན་སྐྱེས་གཉིས་ཅོག་ཙེ་བཙུགས་བྱས

བོད་སྐད་ཀྱི། དང་པོ། ཤེས། མགོ། ཚོས། ཨ་ནི་གཞན་པ་ལ་འགྲེལ་བཤད་བརྒྱབ་ཐུབ་པའི་ནུས་པ་ཅིག་སླེབས་ཤག་བསམ་ཡ་ཅིག་དེ་འདྲ་སོང་ཙང་འཐབ་རྩོད་འདི་ནང་ལོགས་ལ་ཡང་བསམ་བློ་བཏང་ཐུབ་པའི་གི་ནུས་པ་འདི་ད་འཐབ་རྩོད་འདི་གི་ནུས་པ་ཆེ་ཤོས་འདི་རེད་དུས་དུས་རྒྱུན་གདུང་སེམས་མཉམ་སྐྱེད་ལབ་པའི་སྐབས་ལ་ཡ་ད་ཅིག་སེམས་ཚོར་གི་ཐོག་ནས་བཤད་ཀྱི་རེད་པ་ད་འདི་ནང་ལོགས་འཐབ་རྩོད་ནང་དགོས་ཡ་གཙོ་བོ་དེ་ག་རེ་ན་བོད་པའི་གཞོན་སྐྱེས་ཀྱི་སོ་སོའི་ཤེས་ཡོན་ཨ་ནི། འཇོན་ཐང། འདི། བསམ་བློ་བཏང། བསམ་བློའི་ནུས་པ་གྱིས་གདེང་འཇོག་བྱས་བྱས་བོད་པའི་འཐབ་རྩོད་འདི་མདུན་སྐྱོད་བྱེད་ཡ་འདི་འཐབ་འཐབ་རྩོད་ལ་ཡ་ནུས་པ་ཤུགས་ཆེ་ཤོས་དེ་འདིས་ཐོན་དགོས་རེད། བྱས་ཙང་ང་རང་གིས་འདི་འདི་འདྲས་ཀྱི་ནུས་པ་ཏོག་ཙམ་ཅིག་ཐོན་པ་ཅིག་ད་དེ་འདྲས་ཀྱི་ཚོར་སྣང་བྱུང། དེ་མི་སོང་ཙང་ད་འདིའི་ནུས་པ་འདི་མུ་མཐུད་བྱས་གོང་མཐོར་གཏང་དགོས་ཀྱི་རེད་བསམ་གྱི་འདུག་དེ་འདྲས་བྱུང་བས་ན་ད་ད་ལྟ་རྒྱ་གར་ནང་ནས་ནི་ད་བོད་པའི་འཐབ་རྩོད་ལ་ཡང་རྒྱབ་སྐྱོར་ཡོང་དགོས་ཀྱི་ཡོད་རེད་དེ་རྒྱ་གར་ནང་ལོགས་ལ་ཡང་འཐབ་རྩོད་ལ་རྒྱབ་སྐྱོར་ཡོང་ཡ་ད་ཐག་རིང་པོའི་སྐད་ཆ་རེད་རྒྱ་གར་ནང་ལོགས་ལ་བོད་ཀྱི་སྐོར་ལ་ཡང་གོ་རྟོགས་ཁོ་རང་དཔེ་སྐྱོ་པོ་རེད་དེ་མི་སོང་ཙང་དང་པོ་གོ་རྟོགས་སྤེལ་ཡ། གཉིས་པ་ཨ་ནི་འཐབ་རྩོད་ལ་ཡང་རྒྱ་གར་མི་མང་གི་རྒྱབ་སྐྱོར་ཡོང་ཐུབ་ཡ། ཨ་ལྷག་པར་དུ་རྒྱབ་སྐྱོར་ཡོང་ཡ་དེ་རྒྱ་གར་གྱི་ཨ་ནི་བདེ་འཇགས་རྒྱ་གར་གྱི་མ་འོངས་ཕུགས་བསམ་ལ་ཕན་ཐོགས་ཀྱི་ཡོད་པའི་ཀྱི་གནས་ཚུལ་འགྲེལ་བཤད་ག་ཚོད་བྱུང་བ་ཡིན་ན་འདི་རང་བཞིན་གྱིས་ཁོང་ཚོའི་ཀྱི་རྒྱབ་སྐྱོར་འདི་འདྲའི་ཡོང་གི་རེད་བྱས་ཙང་འདི་འདྲའི་ཀྱི་ཐོག་ནས་ཨ་ནི་གསར་པ་ཅིག་སླེབས་བཞག་བསམ་བསམ་འདྲ་པོ་བྱུང།
ཀལ་ཧྥོ་ནི་ཡའི་ནང་ལ་ཡང་བརྩོན་འགྲུས་ལགས་ཀྱི་ལས་འགུལ་ལ་གདུང་སེམས་མཉམ་སྐྱེད་ཀྱི་ཆེད་དུ་བོད་མི་འགའ་ཤས་ཅིག་གིས་ཉིན་གྲངས་གསུམ་གྱི་རིང་བོད་དོན་གོམ་བགྱོད་ཀྱི་ལས་འགུལ་ཅིག་སྤེལ་ཡོད་རེད། ལས་འགུལ་དེ་སྤེལ་རྒྱུའི་སེམས་འགུལ་དེ་ག་འདྲ་བྱས་ཏེ་བྱུང་ཡོད་པའི་ཐད་ལ་ལས་འགུལ་ནང་ལ

དཔེ་རྒྱ་ཆེན་པོ་གནང་ཡ་དང་སེམས་ཤུགས་ཡོད་པ་དེ་འདྲའི་ཆགས་བསྡད་འདུག། ཨ་ནི་དེ་མ་ཟད་ད་ལྟའི་ཆ་ལ་བོད་དོན་བདེན་མཐའ་གསལ་ཡས་ཀྱི་འདི་ལ་ཉག་ཕྲ་བའི་དུས་ཚོད་དེ་ཆགས་ཡ་འདི་ག་ལ་ཨ་ནི་ཁོ་རང་དགེ་སྡུག་ཟིན་ནས་གོ་སྐབས་དེ་བཟུང་བྱས་རྒྱ་ནག་དང་རྒྱ་གར་གྱི་ས་མཚམས་ཀྱི་པར་རུ་དེ་ལ་གནས་ཚུལ་དེ་བྱུང་བྱས་དེའི་རྐྱེན་བྱས་ནས་བསྟན་འཛིན་བརྩོན་འགྲུས་ལགས་ཀྱི་འདི་གནང་གནང་ཡ་དང་དེ་ད་ཆ་རྐྱེན་མང་པོ་བྱུང་ཡོད་རེད་ད་དེ་འདྲའི་རིགས་ཀྱི་ཐོག་ནས་གོ་སྐབས་དེ་བཟུང་བྱས་ཨ་ནི་ཅིག་གི།

རྒྱ་ནག་གཅིག་གི་སྲིད་བྱུས་ལངས་ཕྱོགས་དེ་འགྱུར་བ་གཏང་དགོས་ཀྱི་ཡོད་ཟེར་ཡ་གི་དགོས་འདུན་ལ་མོས་མཐུན་རྒྱབ་སྐྱོར་གྱི་མཚན་རྟགས་བོད་མི་སྟོང་ཕྲག་ལྔ་བཅུ་ཙམ་གྱིས་བསྐྱོན་ཡོད་ས་རེད་འདི་སྐོར་ལ་གཅིག་གསུང་གནང་དང། རེད་ད་མཚན་རྟགས་བསྡུ་རུབ་འདི་དུས་རྒྱུན་ཡིན་པ་ཡིན་ན་ད་ག་རེ་ལབ་དགོས་རེད། བོད་པའི་སྤྱི་ཚོགས་ནང་ལོགས་ལ་ཡ་ཅིག་ད་མཚན་རྟགས་བསྡུ་རུབ་ལབ་ན་ཅིག་སྣང་མེད་འདྲ་པོ་ཅིག་སྤྱིར་བཏང་འདྲ་པོ་ཅིག་ལྟ་ཚུལ་འདྲ་པོ་ཅིག། ངས་འདི་འདྲ་ཞིག་མཐོང་སོང་ག་ན་ང་ཚོ་མང་པོ་བྱེད་ཀྱི་བྱེད་ཀྱི་ཡོད་རེད་འདིའི་ཐོག་ནས་ཞེ་དྲག་འགྲུབ་ཀྱི་མི་འདུག་བསམ་བསམ་འདྲ་པོ་ཅིག་ཚོར་སྣང་འདི་འདྲ་ཅིག་ཡོད་རེད། ཡིན་པ་ཡིན་ནའི་ད་ལྟའི་མཚན་རྟགས་བསྡུ་རུབ་འདི་དང་པོ་ཐོག་མར་དྲ་རྒྱའི་ངོས་ནས་འགོ་བཙུགས་རེད་ཨ་དྲ་རྒྱའི་ནང་ལོགས་ནས་ག་ཚོད་ཅིག་ཤུགས་བརྒྱབ་ནའི་གྲངས་འབོར་འཕར་རོགས་བྱེད་ཀྱི་མི་འདུག་འདི་ནང་ལོགས་ནས་སྟོང་ཕྲག། དྲུག་དང་ལྔ་བརྒྱ་ལྷག་ཙམ་མ་གཏོགས་མཐའ་མ་མཇུག་བསྡོམས་ལ་འདི་འདྲ་ཅིག་མ་གཏོགས་བྱུང་མ་སོང་ཡིན་པ་ཡིན་ནའི་འདི་ལ་བོད་གཞོན་ལྷན་ཚོགས་དང་རྒྱལ་ཡོངས་མང་གཙོ་ཚོགས་པ་བོད་བོད་ཀྱི་བུད་མེད་ལྷན་ཚོགས་ཁོང་ཚོས་འདི་ག་ལ་ཡར་ཤུགས་ཤུགས་ཅིག་བརྒྱབ་བྱས་ཨ་ནི་གཞིས་ཆགས་ཚང་མ་ལ་བཀོད་ཁྱབ་དང་ཨ་ནི་གཞིས་ཆགས་ག་བ་ག་ས་ནས་ཨ་ནི་ལས་འགུལ་སྤེལ་མཁན་ཚོས་ས་ཆ་ཁག་ལ་ཡར་ཅོག་ཙེ་བཙུགས། མཚན་རྟགས་བསྡུ་རུབ་བྱས། ཨ་ནི་ས་ཆ་མང་པོ་ཞེ་གཅིག་ལ་ཡང་བོད་པའི་མཚན་རྟགས་རྒྱག་མ་ཚད་རྒྱ་གར་སྤྱི་ཚོགས་ནང་ལོགས་ལས་ཨ་ནི་མཚན་རྟགས་བསྡུ་རུབ་བྱས་བྱས་ནས་མང་པོ་ཞེ་གཅིག་གི་ཤོག་གུ་ཁོ་རང་ཨ་ནི་པར་རྒྱབ་བྱས་ཚུར་མང་པོ་ཅིག་བཏང་བཞག་ཨ་ནི་འདི་འདྲའི་རབ་དང་རིམ་པ་སླེབས་བྱས་ཨ་ནི་ཁྱོན་བསྡོམས་ཞུ་ལ་ཡང་མཚན་རྟགས་འདི་སྟོང་ཕྲག་ལྔ་བཅུ་ལྷག་ཙམ་ཅིག་ཨིན་བེད་ཅིག་བྱུང་བཞག་ཨ་ནི་ཤོག་གུ་ཤོག་གུ་ཁོ་རང་ཕྱོགས་གཅིག་བྱས་བྱས།

བྱུང་གསོལ་བས་གོམས་འགྱུར་གནང་བའི་སྐབས་སུ། ཁྱོད་རང་སྒེར་ལ་དཀའ་ངལ་ཆེ་བ་འདྲ་པོ་ཅིག་ག་རེ་ག་རེ་བྱུང་སོང། རེ་ད་གོམ་བགྲོད་བྱེད་མཁན་དང་པོ། རྡ་རམ་ས་ལ་མར་ཐོན་པའི་སྐབས་ལ། སྤྱིར་བཏང་ང་རང་ལ་ཡང་རོགས་པ་གཉིས་མི་གཉིས་ཡོད་རེད་ཁོ་རང་གཉིས་མོ་ཏྲའི་ནང་ལ་འགྲོ་ནས། དེའི་ཉིན་མོ་དེ་ག་པར་བསྡད་གི་ཡིན་པ། ཁ་ལག་ག་འདྲ་ག་འདྲ་ཅིག་བྱེད་གི་ཡིན་པ། ཡང་ས་ཁུལ་བ་དེ་འདྲས་སུ་འདྲ་ཐུག་གི་ཡ་དང་གྲ་སྒྲིག་ག་འདྲ་བྱེད་དགོས་ཀྱི་ཡོད་དེ་འདྲས་གྲ་སྒྲིག་བྱེད་མཁན་མི་གཉིས་མོ་ཏྲའི་ནང་འགྲོ་གི་འགྲོ་གི་འགྲོ་གི་བྱས། དུས་ལ་འགྲོ་གི་འགྲོ་གི་འགྲོ་གི་བྱེད་དགོས་ཡོད་རེད། ཨ་ནི་འདི་མཉམ་དུ་ད་ལྟ་བོད་པའི་མཐོ་རིམ་སློབ་གྲྭའི་སློབ་ཕྲུག་འཇམ་དབྱངས་ངའི་མཉམ་དུ་སླེབས་རེད་ཨ་ནི་ཁོ་རང་ད་ལམ་ཀ་ལ་ཕན་ཐོགས་ཞིག་བྱུང། མཉམ་དུ་བགྲོད་པའི་སྐབས་ལ་ཤོག་གུ་བཀྲམ་ཡས་ལ་ཨ་ནི་ལམ་ཀ་ཕྱོགས་གཉིས་ནས་འགྲོ་དགོས་རེད་གཅིག་ཚུར་ཕྱོགས་ནས་གཅིག་ཕར་ཕྱོགས་འགྲོ་ཨ་ནི་གཡས་གཡོན་སུ་འདྲ་གཅིག་ལ

འཆི་མེད་རྟ་མགྲིན་ལགས་ཁོ་རང་མཉམ་དུ་ཡོང། མཉམ་དུ་ཡོང་རོགས་བྱས་སོང། འདི་ནས་ཡང་ང་གཉིས་གཅིག་གི་ད Zirakpur འདི་ནས་བྱས་ནས་ད Delhi སླེབས་སླེབས་བར་དུ་ཁོ་རང་མཉམ་དུ་ཡོང་རོགས་བྱས་ནས་ཡང་ཤོག་གུ་བཀྲམ་ཡས་དེ་འདྲས་བྱས་སོང། དེའི་དུས་ད་རྡ་རམ་ས་ལ་ནས་དེ་ཡོང་ཡོང་བར་དུ་མཉམ་དུ་དེ་འདྲས་ཡོང་རོགས་ཡོད། ཨ་ནི་ཡང་ལམ་ཁ་ལ་ད་ང་ཚོ་སྤྱིར་བཏང་རྡ་རམ་ས་མཉམ་དུ་བསྡད་རོགས་རང་ང་ཚོ་གྲོགས་པོ་དེ་འདྲས་བཞི་ཡོད་རེད་ཨ་ལམ་ཁ་ཕྱེད་ཀ་ལ་ཡང་མི་གཉིས་བྱས་ཨ་ལམ་ཁ་གཞན་པ་དེ་ལ་ཡང་མི་གཞན་པ་གཉིས་བྱས། བྱས་ཙང་དེ་ལ་ཡང་ཨ་རྣམ་གྲོལ་དང་བསྟན་འཛིན་འོད་ཟེར་བྱས། ཡང་ལམ་ཁ་ཕྱེད་ཀ་དེ་ལ་ཡང་ཨ་བསོད་ནམས་སྟོབས་རྒྱལ་དང་ཨ་བསྟན་འཛིན་ལེགས་འཕེལ་བྱས་བྱས། ཨ་ང་ཚོ་ཁྱོན་བསྡོམས་མི་ཁྱོན་བསྡོམས་མི་ལྔ་བྱས་བྱས། ཨ་འདི་མཉམ་དུ་ཡང་ཅིག་ལམ་ཁ་ལམ་ཁ་བར་བར་ལ་ཡང་ད་འདི་ནས་པུ་རུ་ཝ་ལ་རེད་པཱོན་ཊ་ས་ཧིབ་རེད་བདེ་སྐྱིད་གླིང Clementown། ཤེས་བྱ་ཨ་ནི་སིམ་ལ། ཨ་འདི་ནས་རྡ་རམ་ས་ལ་རང་ནས་མི་གང་ལ་རྡ་རམ་ས་ལ་འདི་ནས་ཨམ་བྷ་ལ་རེད་ཅན་ཌི་གྷར་ས་ཆ་ག་བ་ག་ས་ལ་ཡང་ཨ་ནི་ཅིག་གི་བོད་པའི་གཞོན་སྐྱེས་རེད་དེ་མི་རྒན་པ་འདི་འདྲ་མཉམ་དུ་ཡོང་རོགས་བྱས་ནས་ཅིག་གི་ཤོག་གུ་བཀྲམ་རོགས་ད་འདི་འདྲ་ཞེ་ཅིག་ཕན་ཐོགས་སོང། ལགས་སོ་ལགས་སོ། ད་དུས་ཚོད་ཀྱིས་རྐྱེན་པས་ད་རིང་གི་ལས་རིམ་འདི་འདི་ནས་མཚམས་བཞག་དགོས་ཐུག་སོང་ད་རིང་གི་ལས་རིམ་འདིའི་ནང་ལ་ད་ལོ་ལོ་གི་བོད་པའི་ལོ་གསར་ནས་བོད་མིའི་རང་དབང་སྒེར་ལངས་བར་ཉིན་གྲངས་ཉི་རྩ་བདུན་ཙམ་གྱི་རིང་རྒྱང་ཐག་ཀི་ལོ་མི་ཊར་ལྔ་བརྒྱ་ཙམ་གྱི་སར་བོད་དོན་ཆེད་དུ་གོམ་བགྲོད་གནང་མཁན་བསྟན་འཛིན་བརྩོན་འགྲུས་ལགས་ཕེབས་ནས་ལས་འགུལ་འདི་གིས་ད་བོད་པའི་སྤྱི་ཚོགས་དང་གང་ལྟར་རྒྱལ་སྤྱིའི་སྤྱི་ཚོགས་ནང་ལོགས་ལ་ཤུགས་རྐྱེན་དང་མཇུག་འབྲས་ག་འདྲ་བྱུང་ཡོད་པའི་ཐད་ལ་བཀའ་མོལ་ཞིབ་ཚགས་པོ་གནང་བ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་བརྩོན་འགྲུས་ལགས། ལགས་སོ་ཐུགས་རྗེ་ཆེ་གནང།